རྣམ་པ་ལྷན་རྒྱས་ཚང་མ་ལོ་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཅན་དུ་ཞུ་ཡས་ཡིན། ད་རིང་གི་སླན་ཅིག་སེ་རོ་ནང་གི་ལེ་ཚན་འདིའི་ནང་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་བཅུ་དགུ་སྐབས་བཅུ་བདུན་པའི་སྤྱི་འཐུས་གྲོས་ཚོགས་ཚོགས་དུས་དྲུག་པ་ལས་ཉིན་གསུམ་པའི་ཚོགས་དུས་གཉིས་པའི་ཐོག་དཔལ་ལྡན་ནང་སྲིད་བཀའ་བློན་སྤེན་པ་ཚེ་རིང་མཆོག་གིས་ནང་སྲིད་ལས་ཁུངས་མ་ལག་དང་བཅས་པའི་ལས་བསྡོམས་སྙན་སྒྲོན་ཞུས་སྐབས། བཀུར་འོས་སྤྱི་འཐུས་ཆོས་གྲགས་རྒྱ་མཚོ་མཆོག་གིས། ལས་རིམ་རྣམ་གཞག་ཞིག་བསྣམས་ཕེབས་པར་བརྟེན་གྲོས་ཚོགས་ཀྱི་ལས་རིམ་དེ་སྐུའི་སྤྱི་འཐུས་གཅིག་དང་ཀལ་ཀ་ཏཱ་རྒྱ་ནག་གཞུང་ཚབ་ཀྱི་མི་སྣ་གཉིས་དབར་འབྲེལ་བ་བྱུང་ཡོད་མིན་གྱི་གནད་དོན་ཐོག་ཉིན་རྐྱོང་གི་བགྲོས་གླེང་ཤུགས་ཆེན་ཞིག་ཏུ་ཁ་ཕྱོགས་གྱུར་ཡོད་པ་རེད། སྐབས་དེའི་བགྲོས་གླེང་ནང་ཆ་ཤས་བཞེས་གནང་མཁན་བཀུར་འོས་སྤྱི་འཐུས་ཁག་ཅིག་གི་བརྙན་ཐུང་གུས་པས་ཕྱོགས་བསྡུས་བྱས་པ་ཞིག་གཤམ་ལ་གཟིགས་བཞེས་ཡོང་བ་ཞུ།
སྤྱི་འཐུས་ཆོས་གྲགས་རྒྱ་མཚོ་ལ་ལས་རིམ་གནང་རྒྱུ་སོགས། བཀའ་དྲིན་ཚོགས་གཙོ། ད་ལྟ་ང་ཚོ་ནང་སྲིད་ཀྱི་ལས་དོན་དེ་ཚོ་འགྲོ་ཡ་གལ་ཆེན་པོ་རེད། ཡིན་ན་ཡང་ད་རེས་གྲོས་ཚོགས་ནང་ལོགས་ལ་ཁོར་ཡུག་དེ་གང་འདྲས་སུ་ཆགས་ཀྱི་ཡོད་མེད་རྣམ་པ་ཚོ་ཚང་མ་མཁྱེན་གྱི་ཡོད་རེད་བ། ངའི་ལས་རིམ་རྣམ་གཞག་འདི་དཔལ་ལྡན་ཚོགས་གཙོ་ཚོགས་གཞོན་རྣམ་པ་གཉིས་ལ་ཡིན། ཁ་སང། རང་གིས་གོང་དུ། གསུངས་ཟིན་པའི་གི། འབྲེལ་ཡོད་ཕྱག་སྦྲེལ་སྤྱི་འཐུས་ཁོ་རང་འདྲ་བ་ཡིན། ནི། བདེ་སྲུང་བཀའ་བློན་གི་ངོས་ནས། གནད་དོན་དེ། སྦྱོར་ས་གི་བརྒྱུད་ལམ་གཅིག་མ་ཡིན་པར་ཁ་ཤས་ཡིན་པ་གཉིས་ནས་གསུམ་ཡིན་པ། དེ་ཚབས་ཆེན་བརྩི་གི་ཡོད། བརྩི་བ་གཞིར་བཟུང་གིས་དོ་བདག་ལ་ཡང་གྲོས་ཚོགས་མ་ཚོགས་སྔོན་ལ་ཡང་ནི་བཀའ་འདྲི་གནང་དུས་ཙམ་པ། ནི་རྒྱ་ནག་གི་འབྲེལ་ཡོད་དེ་འདྲ་ལ་ཐུག་མེད་གསུང་གི་འདུག། ད་ད་ད་འདུག་སྟེ་ཡོང་དུས་ཙམ་པ་ཐུག་ནི་ཐུག་ཤག་ཕ་གི་ཡིད་ནུས་ལ་ཐུག་ཤག་དུས་ཚོད་ཚེས་གྲངས་དང་བཅས་པ་ཕ་གི་ས་གནས་དང་བཅས་པ་གསུངས་གི་འདུག་དེ་བྱེད་དུས་ཙམ་པ་ངས་གང་ཟག་དེའི་ཅིག་འབྲེལ་བ་ཡོད་རེད་ཟེར་གི་མེད་ཡོད་མ་རེད་ཟེར་གི་མེད། ང་ཚོས་ད་ལྟ་འདི་ད་རིང་འགོ་འཛུགས་ཀྱི་ཡོད་དུས་ཙམ་པ་ལ་འདི་མ་འོངས་པ་ན་བ་དེ་འཚོགས་སུ་ཆོག System བཏང་མ་སོང་ན། རྒྱ་ནག་དང་འབྲེལ་བ་ཡོད་པའི་དཔེ་ཆ་བཞག་ན་ང་ངོས་ཤིག་རྗེས་སུ་ནས་འབྲེལ་བ་ཡོད་ཡིན་ན་དོན་དག་འདི་རང་དགར་བཞག་ཡ་ཡིན་པས་འདི་གཙང་མ་མ་བཟོས་བར་དུ་ལས་རིམ་གཞན་པ་ཕྱིན་པ་ཡིན་ན་མ་འོངས་པའི་ནང་ང་ཚོའི་འགྲོ་སྟངས་འདི་ག་འདྲའི་ག་འདྲའི་ཆགས་ཀྱི་རེད་དེ་སུས་འགན་འཁུར་ཐུབ་ཀྱི་རེད། འདི་ན་བཞུགས་པའི་གི་ནི་གྲི་ང་ཚོ་གྲོས་ཚོགས་ནང་ལོག་གི་དཀྱིལ་འཁོར་ནང་ལོག་གི་ཕྱག་སྦྲེལ་སྤྱི་འཐུས་ཚང་མ་གིས་དེ་འགན་འཁུར་ཐུབ་ཀྱི་རེད་བས། དེ་གཙང་མ་ཅིག་མ་བཟོས་བར་དུ་ནི་ག་འདྲའི་བྱེད་དགོས་ཀྱི་འདུག་དེ་དཔལ་ལྡན་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ནི་ལས་རིམ་དེ་གང་གི་ངོས་ལ་བཏང་དགོས་ཀྱི་འདུག་འགན་བཞེས་དགོས་ཀྱི་འདུག་བསམ་གྱི་འདུག་རེད་བ། གནད་དོན་ཚབས་ཆུང་ཆུང་མིན་པ་ཚང་མ་ཡོངས་གྲགས་གསུང་གི་ཡོད་རེད་བ། ངས་སླར་ཡང་དཔྱད་བསྡུར་བྱས་ཡོད་ལ་ངས་གང་ཟག་དེ་ཅིག་རེད་དང་མ་རེད་ཟེར་གི་མེད་ཡིན་ན་གནད་དོན་དེ་འདྲ་ཅིག་ལྷག་ཙང་ནི་རྒྱ་མི་གི་དང་འབྲེལ་ཡོད་གི་ཁོ་སྤྱི་བཏང་གི་གསང་བ་དེ་འདྲ་ནི་རེད་མི་འདུག་བ་གསང་བའི་མི་སྣ་དེ་འདྲ་ནི་ཉུལ་མ་དེ་འདྲ་ནི་རེད་མི་འདུག་བ་རྒྱ་ནག་གཞུང་གི་ལས་བྱེད་པ་ཁོ་ར་ཡིན་དེ་ཀལ་ཀ་ཏཱ་གི་གཞུང་ཚབ་ཀྱི་ལས་བྱེད་པ་ཁོ་ར་ཡིན་དེ་དེ་ཚོ་མཉམ་དུ་ཐུག་ཡོད་ན་ཐུག་ནས་སྐད་ཆ་ག་རེ་བྱུང་ཡོད་དང་མེད་དེ་ཚོ་ཚང་མ་གསལ་བོ་བྱུང་མ་སོང་གི་འདུག་ཤ་ཞེ་ན་འགྲིག་གི་ཨེ་ཡོད་ན་བསམ་ནས་ང་རང་ཚོར་བ་དེ་ལངས་སོང་རེད་བ།

རྒྱ་མི་གི་གཞུང་ཚབ་ཅིག་ལ་ཐུག་ཐུག་བ་དེ་ཤེས་གི་ཡོད་རེད་བདེ་སྲུང་བཀའ་བློན་གྱིས་ད་ལྟ་འགྲེལ་བཤད་སྐྱོན་གི་ཡོད་རེད་དེ། དོ་བདག་གིས་ཐུག་མེད་ལབ་གི་ཡོད་རེད་ལབ་ལབ་གི་འདུག་དེ་རིང་གཞི་སྲུང་ལྷ་འདི་ཚོགས་གཙོ་མཆོག་བཀའ་གྲོས་དང་སྦྲགས་ནས་ཉིན་དེབ་གཞི་སྲུང་ཐུག་མེད་ལབ་གི་ཡོད་རེད་དེ་ནས་བདེ་སྲུང་བཀའ་བློན་ངོས་ནས་ཐུག་ཡོད་མེད་གསལ་བོ་རྩ་བ་རང་ནས་གསུངས་མ་སོང་དོ་བདག་གིས་ག་རེ་ལབ་ཡོད་རེད་ཐུག་མེད་ལབ་གི་འདུག་ལབ་ཡ་མ་གཏོགས་ད་བདེ་སྲུང་ངོས་ནས། ག་རེ་ཞིབ་འཇུག་གནང་ཡོད་རེད་ག་རེ་སྐད་ཆ་དྲིས་ཡོད་རེད་གྲུབ་འབྲས་ག་རེ་ཐོན་ཡོད་རེད་གསལ་བོ་བཟོ་དགོས་འདུག་དེ་དངོས་གནས་རེད་ད། གསལ་བོ་བཟོས་ན་མ་གཏོགས་དོ་བདག་མི་གཙང་མ་ཡིན་པ་ཅིག་ལ་ཡིད་ཆེས་བརྒྱ་ཆ་བརྒྱ་ཡོད། མི་དཀར་བོ་ལ་ཞྭ་མོ་ནག་པོ་ལས་སླ་པོ་གཡོག་ཐུབ་མ་རེད་ད་འདི་དོ་བདག། སྤྱི་འཐུས་ཡིན་པ་ཡིན་ནའི་གསལ་བོ་བཟོ་དགོས་རེད་ག་ནས་གོ་སོང་ག་ནས་ཤེས་སོང་རོགས་བྱེད་མཁན་སུ་རེད་བདེ་སྲུང་ནས་གོ་སོ། དེ་གསལ་བོ་བཟོ་དགོས་ཀྱི་འདུག་ལྷག་པར་དུ་ལས་རིམ་རྣམ་གཞག་སྟོན་ཡ་དེ་ལ་རྒྱབ་སྐྱོར་གཙང་མ་ཞུ་བའི་ཐོག་ནས་འདི་ད་རེས་གཙང་མ་མ་བཟོས་ན་རྩ་བ་ཉིད་འགྲིག་ཐབས་མི་འདུག། མི་གཙང་མར་ཞྭ་མོ་ནག་པོ་ཅིག་ལས་སླ་པོ་གཡོག་ཐུབ་མ་རེད་ད།
ད་རྣམ་པ་ཚོ་ལས་རིམ་རྣམ་གཞག་བསྟན་དགོས་ཡོད་རེད་པ་ད་གསལ་བཤད་ཀྱི་ཐོག་ལ་བགྲོ་གླེང་འཕེལ་ཡག་ཅིག་ཡོད་རེད་ད་དེ་འགྲིག་གི་འདུག་ན་དེ་ག་རང་བགྲོ་གླེང་གོ་སྐབས་ཕུལ་ཡ་ཡིན་ཨ་ནི་བཀུར་འོས་སྤྱི་འཐུས་མཆོག་དེ་ད་ལྟ་བཞུགས་མི་འདུག་ཁོ་རང་ཚོ་གསལ་བཤད་བྱས་ཡོད་རྒྱུ་རེད་བགྲོ་གླེང་རང་གི་ཐོག་ལ་འགྲོ་ཡ་ཡིན། ལ་བ་སྤྱི་འཐུས། ཟླ་བ་ཕུན་སྐྱིད་ལགས་གསུང་རོགས་གནང།

ད་གནད་དོན་འདིའི་ཐོག་ལ་ཞུ་ཡ་ལ་ཡ། ངས་ཁ་སེང་རྒྱ་མིའི་གསང་བ་ཁ་སང་སོ་པ་དང་འབྲེལ་བ་ཆགས་འདུག་ཟེར་ཡ་འདུག་ཟེར་འདུག་ཟེར་འདི་ལབ་པ་རེད། ད་རེས་སྐད་ཆ་ཉན་དུས་ཙམ་པ། གསང་བ་ལས་ཁུངས་གསང་བ་གི་ལས་བྱེད་ལས་ལྷག་སོ་པ་གཏང་མཁན་ཀལ་ཀ་ཏ་གཞུང་ཚབ་ཀྱི་ལས་བྱེད་མི། ཅིང་སུ་མི། དེ་ཐུག་པར་འགྲོ་དུས་ཙམ་པ་གི་རྡ་རམ་ས་ལའི་ནམ་པར་གི་མོ་ཏྲའི་ཁ་ལོ་ག་ས་འདི་ཡིན་པ། ཟ་ཁང་ག་པར་ཐུག་ཡིན་པ། འདི་གིས་ད། གནད་དོན་འདི། གལ་ཆེན་པོ་གཅིག་དང། ཚབས་ཆེན་པོ་གཅིག་ལ་ཡ་བརྩི་གི་ཡོད་ཞེས་ཞེས་བདེ་སྲུང་བཀའ་བློན་གྱིས་གསུངས་པ་རེད། ཉི་མ་དང་པོ་དེ་ག་རང། བདེ་སྲུང་ལས་ཁུངས་འདིའི་ནང་ལ་ཡོད་མ་རེད་དེ། ཡིན་ནའི་བཀུར་འོས་སྤྱི་འཐུས་ཀྱིས། བདེ་སྲུང་ལས་ཁུངས་གིས་ང་བསྐོངས་སོང། ཞེས་བཤད་དུས་ཙམ་པ། གནས་སྟངས་འདི་འདྲའི་ཛ་དྲག་པོ་ཅིག་ཡོད་དུས་ཙམ་པ། ཐུགས་སུ་བཞག་ཡ་གཅིག་རེད་པ། ངས་ད་ཆུང་ཆུང་ཞིག་ལབ་པ་ཡག་སེ་རྒྱ་མིའི་སོ་པ་ལབ་པ་རེད་རྒྱ་མིའི་སོ་པ་དེ་ང་ཚོ་རྒྱུ་ལག་འདི་བསྐོར་བ། སོ་པ་གཏང་མཁན། དངུལ་གཏང་མཁན། བཀོལ་སྤྱོད་བྱེད་མཁན། མི་དེ་དག་ཐུག་འདུག་ཨ། ཐུག་བ་དེ་ཞལ་བཞེས་གནང་གི་འདུག་ཨ་དེ་ན། གྲོས་ཚོགས་ར་བ་འདིའི་ནང་དེབ་དེའི་ནང་ལ་ཡོད་རེད་ད། འདི་ལས་ལྷག་ཅིག་ངའི་ངོས་ནས་བཤད་དགོས་ཡ་ག་རེ་འདུག། གནད་དོན་ཡོང་ས་མང་པོ་ཡོད་ཚང་མ་ལ་བཤད་དགོས་ཡ་རྒྱུ་མཚན་གང་ཡང་མེད། གོ་དུས་ག་དུས་བཏང་དགོས་འདུག་བདག་ལ་མ་གསུངས་ན་ག་དུས་འཕེན་དགོས་འདུག་འདི་ངས་ཐག་བཅད་གི་རེད།

ངས་ད་ལྟའི་ཚོད་ལ་དེ་ག་ཞིག་བཞག་གི་ཡིན། གང་ལྟར། ཐུག་ཚར་བ་སོང་ཙང། གནས་སྟངས་འདིའི་ཐོག་ལ་ཡ། གང་ལྟར་གཙང་མ་མ་ཆགས་སོང་ན། ད་ལྟ་གོང་དུ་བཀུར་འོས་སྤྱི་འཐུས་གཉིས་ཀྱིས་ལས་གཞི་རྣམ་ཆ་བསྟན་བྱས། གསུངས་པ་རེད། ངས་དེ་ལ་ཡ་རྒྱབ་སྐྱོར་ཆ་ཚང་ཞུ་གི་ཡོད། རྒྱབ་སྐྱོར་ཆ་ཚང་ཞུ་གི་ཡོད། ད་ག་རང་དགོས་འདུག། དོགས་གཞི་ཕོག་ཚར་བའི་མཉམ་དུ་དེ་གཟིགས་ཧོར་ར་མེད། སྤྱི་འཐུས། ཚེ་རིང་སྒྲོལ་མ་ལགས།

ཐུགས་བཞག་ལ་ནི་འདི་ཚིག་འདི་བོས་མ་སོང། ཨ་ཨོ་འདི་གཙང་མ་བཟོས་ཡ་ཡིན་ལགས་སོ། སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས། དེ་འདྲའི་གི་གནས་སྟངས་སླེབས་བསྡད་པའི་སྐབས་དེ་ལ་ཕྱི་ནང་གསང། མགོ་མཇུག་བར། ཡོངས་སུ་རྫོགས་པ་གི། ད་རེས་འདི།

སྤྱི་འཐུས་བསྟན་པ་ཡར་འཕེལ་ལགས། སི་ལི་གུ་རི་ལ་ཡོད་པའི་མའི་ཧྥ་ཨེ་ལའེ་ཀའི་མགྲོན་ཁང་དེ་ཡིན་སར་ད་གིན་པར་ལྟ་དུས་ཙམ་པ། དེའི་མགྲོན་ཁང་དེ་ནི་དགེ་བཤེས་ལགས་འགྲོ་ཡག་དཔེ་དགའ་བོ་རེད། དགེ་བཤེས་ལགས་ཨ་ནི་ཚང་སྲིད་འགྲོ་དུས་ཙམ་པ། ཚང་སྲིད་འགྲོ་དེ་ཡར་འགྲོ་དུས་ཙམ་པ་དགེ་བཤེས་ལགས་ད་ལྟ་ཕྱི་པོ་རང་ཆགས་སོང་ཟེར་མོ་ཊ་གཏོང་མཁན་གཅིག་ཁྲིད་འགྲོ། མར་མར་ལོག་འོང་དུས་ཙམ་པ་ཡང་གཅིག་ཁྲིད་འགྲོ། དེ་ནས་བར་ང་རང་ཚོ་གཞན་པ་མི་སུ་འགྲོ་ནས་དགེ་བཤེས་ལགས་དེ་དེ་གང་ལ་དགེ་བཤེས་ལགས་མོ་ཊ་གཏོང་མཁན་ཡང་དཔེ་དགའ་བོ་རེད་ཁྱེད་རྣམ་པ་ཚོས་ངོ་དེ་ནི་མཐོང་དགོས་རེད་ཨ་མོ་ཊ་གཏོང་མཁན་དེ་དགེ་བཤེས་ལགས་གི་བཞུགས་ས་དེ་དང་མགྲོན་ཁང་དེ་འཁྲིས་འཁྲིས་ལ་རེད། ཅིག་དུས་ཚོད་སྟོང་པ་མ་ཡིན་ནམ་སྐོར་ར་བརྒྱབ་བརྒྱབ་རེད། ད་རྒྱ་མི་དཔོན་པོ་སྐར་མ་ལྔ་བྱས་པའི་མགྲོན་ཁང་ནང་ལ་ལྡི་ལི་ཡིན་ན་རེད་ཕ་གི་སི་ལི་གུ་རི་ཡིན་ན་རྒྱ་མི་དཔོན་པོ་ཡོད་སྲིད་གི་རེད་ཨ་རི་དཔོན་པོ་ཡོད་སྲིད་ཁེ་ན་ཌ་དཔོན་པོ་ཡོད་ང་ཚོ་འགྲོ་སྲིད་གི་ར་ཇ་འཐུང་ག་ལ། ཨེ་ཇ་འཐུང་ག་འགྲོ་དུས་ཚང་མ་ཕྱི་ལོགས་ལ་གསང་བ་ལས་ཁུངས་བསྡད་ཡོད་ར། ཁོ་རྒྱ་མི་དེ་ནང་ལ་བསྡད་བསྡད་བཞག་མི་འགྲོ་ཚད་ཚང་མ་རྒྱ་མི་དེ་ཐུག་མཁན་ཡིན་གྱི་མ་ར། ཁ་ཤས་ཁ་ལག་ཟ་མཁན་ཡོད་ཀྱི་རེད་ཁ་ཤས་ཇ་འཐུང་མཁན་ཡོད་ཀྱི་རེད་ཁ་ཤས་ཁ་ཤས་ད་གཅིག་ག་གཟུགས་པོ་འཁྲུད་ག་འགྲོ་སྡོད་མཁན་ཡོད་ཀྱི་རེད་འདྲ་མི་འདྲ་ཡོད་ར་ཨོ་དེ་ཚོ་དེ་ག་ལེ་ག་ལེ་བྱས་ཏེ་ཞིབ་འཇུག་བྱས་ནས་དོན་ངོར་ཁོ་གནས་སྟངས་ང་རྒྱུས་ཡོད་ཙང་གི་གནས་སྟངས་གི་འདྲ་བོ་ཅིག་འགྲེལ་བཤད་རྒྱག་ཡིན་ད་ད་རེས་གནད་དོན་གལ་ཆེ་ཤོས་དེ་ཨ་ནི་དཔལ་ལྡན་ཚོགས་གཙོ་མཆོག་ད་ང་ཚོ་གསང་བ་འདི་བདེ་སྲུང་དང་རྒྱ་གར་གསང་བ་ལས་ཁུངས་གཉིས་གི་བར་དུ་ནས་མར་གྲོས་ཚོགས་ནང་འཐུས་མི་དེ་གི་ག་འདྲ་ཧ་གོ་གི་རེད་དེ་སྒང་ལ་ཞིབ་འཇུག་བྱེད་དགོས་རེད་དེ་མ་བྱས་ན་མ་འོངས་པ་ང་ཚོ་ཚང་མ་ལ་རྙོག་དྲ་སླེབས་གི་རེད་མི་གཅིག་མ་རེད་མི་མང་པོ་ཡོད་རེད།

ཨོ་དེ་སྒང་ལ་ཞིབ་འཇུག་བྱེད་གི་རེད་སུས་དེ་གལ་ཆེན་པོ་དཔེ་རེད་ད་རེས་གནད་དོན་ནང་ནས།
སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས། ཨོ་ད་སྐར་མ་ལྔ་ལ་འདང་གི་ཡོད་མེད་མི་ཤེས། དུས་ཚོད་སྤར་མ་བྱུང་ན་ཡང་བསྐྱར་ལག་པ་རྐྱོང་དགོས་ན་བརྐྱང་གི་ཡིན། གནད་དོན་འདིའི་སྐོར་ལ་ད་ལི་རམ་རྣམ་གཞག་ཅིག་ནས་འཁྲུལ་པ་རེད་ཁ་ངན་ཚིག་ངན་མང་པོ་ལབ་བྱུང། དེང་དུས་ད་ལྟ་ངའི་ཞུ་ཡ་ལ་སེམས་ཅན་མི་སྲུན་གང་ཞིག་གིས་བདག་ལ་ཇི་སྲིད་གནོད་བྱས་ཀྱང་བསམ་ངན་སྦྱོར་བ་མ་ཡིན་པ། སླར་ཡང་དེ་ལ་ཕན་ཐོགས་ཤོག། གནས་ཚུལ་གང་ཡང་བྱུང་མ་མྱོང་མཁན་དེ་ཨ་ནེ་ཕ་གི་ལ་བསྒྲགས་ནས་ཕན་ཐོགས་ཀྱི་ཡོད་ན་དེ་ལ་ཕན་ཐོགས་པ་ཤོག་དེ་རེད། དོན་དག་དང་པོ་དེ་རྒྱ་མིའི་སོ་པ་ཁྲིད་ནས་ཀ་ཏོ་གང་སང་ལ་ཕྱིན་རེད་ལབ་ནས། དེ་གི་གནས་སྟངས་དེ་ལ་ཨ་ནེ་ཟླ་གྲངས་ཚེས་གྲངས་དང་ཚང་མ་ཁུངས་སྐྱེལ་དགོས་རེད་མ་གཏོགས་གི་གནད་དོན་དེ་གསལ་པོ་ཆགས་གི་མ་རེད། ད་གཉིས་པ་དེ། བདེ་སྲུང་ལས་ཁང་གིས་བཙུགས་པའི་དོགས་གཞི་དེ་ག་རེད། བདེ་སྲུང་བཀའ་བློན་གྱིས་ཁ་ཚོན་བཤད་པ་རེད། སྤྱི་ཟླ་དགུ་པ་གི་ཚེས་པ་བཅུ་གཉིས་ཉིན་མོ་ང་འདིར་འབྱོར་ཡིན་བདེ་སྲུང་བཀའ་བློན་གྱིས། སྐད་ཆ་ཅིག་བཤད་ཡ་ཡོད་ང་ཚོ་གོ་སྡུར་ཅིག་བྱེད་དགོས་འདུག་གསུངས་སོང། ཅིག་ནང་དོན་འདྲ་ག་རེ་འདྲ་ཅིག་ཡིན་ན་དྲན་སོང་གད་མོ་རྩེད་རྩེད་རྩེད་འདྲ་ཅིག་བྱེད་ཀྱི་འདུག་ཨ་ནི། ཕར་འགྲོ་རན་དུས་ཁྱེད་རང། ཤི་ལི་གུ་རི་ལ་རྒྱ་མིའི་གཞུང་ཚབ་ཀྱི་ལས་བྱེད་ཅིག་དང་ཐུག་ཡོད་ས་རེད་པ། འདུག་ང་ཐུག་རྒྱུ་མ་བྱུང། དེ་དུས་ལ། ཡིན་ན་ད་དྲུང་ཆེ་དང་ང་ཚོ་རྗེས་ལ་དུས་ཚོད་ཅིག་སྤྲད་ཀྱི་ཡིན། དེ་དང་དེ་ནས་གྲོལ་བ་རེད། ད་ཁ་སང་གྲོས་ཚོགས་ནང་བསླེབས་པ་རེད། གྲོས་ཚོགས་ནང་བསླེབས་ཚར་བའི་གཞུག་གུ་ལ། ཨ་ནེ་བཀའ་བློན་དང་དྲུང་ཆེ་གཉིས་ཐུག་པ་ཡིན། ཐུག་པའི་གནས་སྐབས་སུ་ཡང། ཁོ་རང་གཉིས་ཀྱི་འདོད་པ་གང་ཡོད་པ་ནང་བཞིན་བྱས་ནས་སྐད་ཆ་བཤད་ཡིན་མ་གཏོགས་གི་གཅིག་ཉིད་ཀྱིས་ཁོ་གཉིས་ལ་བཙིར་བདའ་བཏང་ཡག་དང་ཁྱོད་རང་ཚོ་གི་གནས་ཚུལ་དེ་ག་བ་ནས་བསྒྲུགས་ཡིན་ཟེར་ཡག་གི་གནས་སྟངས་གང་ཡང་ལབ་མེད། ཡིན་ན་ང་ག་བ་སོང་མ་སོང་ཟླ་གྲངས་ཚེས་གྲངས་དེ་ནང་ནས་ཁ་གསལ་པོ་ཡོད་མེད་གནས་སྟངས་དེ་ཆ་ཚང་ཅིག་ཞུས་པ་ཡིན། ཨ་མོ་རང་གིས་འཁྲུངས་སྐར་དུས་ཆེན་ཉིན་མོ་ག་སོང་ཡིན། ཕལ་ཆེར་འཁྲུངས་སྐར་དུས་ཆེན་ཉིན་མོ་གནས་ཚུལ་ཅིག་ཡོད་ས་རེད་དྲན་ནས་ངའི་ང་ཏིག་སི་ཏིག་ངས་ཧ་གོ་གི་ཡོད། དེ་བྱས་ནས་ཨ་ནི་ངའི་ཉིན་ཐོ་ལ་བལྟས་ནས་ཡོང་གི་ཡིན་ལབ་ཡོད། ཨ་ནི་ཉིན་ཐོ་ནང་ལ་བལྟས་པ་ཡིན། བལྟས་པ་ནང་བཞིན་ཉིས་སྟོང། ཉི་ཤུ་རྩ་གསུམ་གྱི་ཟླ་བ་བདུན་པའི་ཚེས་པ་དྲུག། སྔ་དྲོ། ང་རང་ཚོ་སྤྲུལ་སྐུ་དུས་ཚོད་ལ་རྒྱལ་བ་རིན་པོ་ཆེ་གི་སྐུ་པར་མཇལ་འཕྲད་དང་དེ་འདྲ་རེད་བཞག་དེའི་རྗེས་མ་ལ་རྡ་རམ་ས་ལ་གི་འཁྲུངས་སྐར་མཛད་སྒོ་དེ་ཆ་ཚང་ཐད་གཏོང་ལ་མཇལ་ཡོད་པ་དེ་ཆ་ཚང་ཡོད་ཉིན་ཐོ་དེ་ནང་ཉིན་གུང་རྒྱབ་ལ་མ་བྱན་བཀྲ་ཤིས་བསོད་ནམས་དང་ང་ཚོ་གཉིས་ཁབ་རལ་ལ་ཕྱིན་བྱས་ནས་ཅ་ལག་ཉོས་པ་དང་དེའི་ཞོར་ལ Mayfair མགྲོན་ཁང་ལ་ཕྱོགས་ཙམ་ཅིག་སྐོར་ར་བརྒྱབ་ནས་ཕྱིན་པ་དེ་དེའི་ནང་ལ་འཁོད་དེ་ཡོད། ད་དེ་གསལ་པོ་བྱས་ནས་ཞུ་གི་ཡོད་དངོས་ཡོད་གནས་ཚུལ་ཡིན་ང་གྲྭ་བ་ཅིག་ཡིན་ཁ་ཚོན་མགོ་རིལ་ལུག་དང་མགོ་རིལ་རིལ་ལུས་ཤམ་ཤམ་བྱེད་མཁན་ཅིག་ཡིན། དེ་ཡིན་དུས་ངས་བདེན་པ་བདེན་ཐོག་བཤད་ཀྱི་ཡོད Mayfair མགྲོན་ཁང་དེ་གང་ཅིའི་ཅི་གཞུང་ལས་ཆད་ཀྱི་རེད། བར་འཁྱམས་ཁོ་རང་འདི་ནང་བཞིན་ཡོད་རེད་ཆེན་པོ་དེ་ནས་སྐོར་ར་ཅིག་བརྒྱབ་ནས་མར་ཕྱིན་ཏེ་ང་གཉིས་ཡར་འགྲོ་མར་སོང་ནས་ཨ་ནེ་ཕྱི་ལོག་ལ་ཐོན་ནས་ནེའུ་ལྕམ་དག་གི་ཇ་འཐུང་ས་དེར་ཇ་ཅིག་འཐུང་ནས་དོན་དག་མར་སོང་བ་རེད་དེ་ཉིན་གུང་རྒྱབ་ལ་རེད།

དེ་ཁོ་རང་ཚོ་མཉམ་དུ་ག་འདྲ་བྱེད་ཀྱི་ཡོད་ན་ཧ་མ་གོ་ད་དེ་དུས་འདི་གའི་སྐད་ཆ་བཤད་ཀྱི་འདུག་དེ་ཡིན་དུས། དོན་དག་མཐོ་བཤད་ན་འདྲ་དམའ་བཤད་ན་འདྲ་ང་མི་དེ་དང་རྩ་བ་ཉིད་ཐུག་ཡ་མ་བྱུང། དེ་ཕྱིར་རང་ཚོ་གི་གནད་དོན་དེ་ཞུ་གི་ཡོད་ད་དེ་ཇོ་ལ་བདེ་སྲུང་ལས་ཁང་ལ་ཞུ་དགོས་ཡ་ཆ་ཚང་ཞུས་དྲུང་ཆེར་ཞུ་དགོས་ཡ་ཆ་ཚང་ཞུས་པ་ཡིན། ཨ་ནི་གནད་དོན་དེ་གསལ་བཤད་བྱེད་དགོས་ཀྱི་འདུག་ཟེར་ཡ་དེ་ཞུས་ཡོད་དེ་ཞུ་དགོས་ཡ་གནས་སྟངས་དེ་ང་ཚོ་སྤྱི་ཚོགས་འདི་འཁྲུག་པོ་རེད། ང་ཚོ་དགོན་པ་གཉིས་གཙོས་པའི་གནས་སྟངས་མང་པོ་ཞིག་གི་ཡོང་གི་འདུག་པ་འདི་ཚོ་ཆུ་མ་ཞུ་རང་ཞུ་རེད་ད། ག་བ་ཡོང་གི་འདུག་ན་ཡོང་གི་ཡིན་མི་ཡོང་གི་འདུག་ན་ཡོང་གི་རྒྱུ་བཏང་གི་འདུག་ན་བཏང་གི་ཡིན་ག་དུས་ཡོང་དགོས་རེད། གྲོས་ཚོགས་ནང་གསལ་པོ་ཆགས་མ་སོང་ཟེར་གི་འདུག་ད་དེ་འགྲིག་མ་སོང་ང་ཚོ་གྲོས་ཚོགས་ནང་གསལ་པོ་ཆགས་གི་རེད། དེ་ནང་གི་བདེ་སྲུང་ལས་ཁང་ལ་ང་སོང་མེད་པ་དེ་ཆ་ཚང་ཞུས་ཡོད། ཁྱེད་རང་ཚོ་གོང་རིམ་ག་བ་ཞུ་ཡག་འདུག་ན་ཞུས། ང་ག་བ་ནས་སོང་འདུག་ལྟོས་ལབ་ཡིན། པ་དེ་ཚོ་ཆོག་བདེ་སྲུང་བཀའ་བློན་གྱིས་སི་སི་ཊི་ཝི་བཏང་ན་འགྲིག་གི་རེད་གསུངས་འདུག་འགྲིག་གི་རེད་པ་ཟེར་ནས་དྲུང་ཆེ་ལ་ཞུས་སོང། ཡོད་ན་མེད་ན་བཏང་ན་འགྲིག་རེད་པ། བཏང་དགོས་ཀྱི་རེད་པ། ད་དེ་ཡིན་དུས་ད་དེ་རིང་བདེ་སྲུང་བཀའ་བློན་གྱིས། ཀྱིས་ངའི་ཞུ་རྒྱུ་དེ་ལ། ལྐོག། ཆ་གཅིག་བཞག་དགོས་ཀྱི་རེད་དྲན། རེད་པ་ང་རང་ཚོ་ང་རང་ཚོ་མི་ལ་ཡིད་ཆེས་བྱེད་དགོས་ཀྱི། ད་རྫུན་མ་རྫུན་རྐྱང་རེད་དོ། ངའི་བཤད་རྒྱུ་ལ་ཆ་རྩ་བ་ཉིད་ནས་མ་བཞག་བྱས་ནས་ད་དུང་ཡང་མཐའ་མ་དེ་ལ་ཐུག་འཕྲད་བྱུང་ཡོད་མེད་དེ་རེད་དོ། ང་ཚོ་ལ་ཉིན་ཐོ་སྤྲེལ་བར་བརྟེན་ནས་ཁོ་རང་ག་སོང་ག་བསྡད་ཧ་གོ་སོང་དེ་ཡིན་ན་ཐུག་འཕྲད་བྱུང་ཡོད་མེད་དེ་རེད་དོ། ཐུག་འཕྲད་བྱུང་འདུག་ལབ་ནི་ལབ་ཡོད་མ་རེད་བྱུང་མི་འདུག་ལབ་ནི་ལབ་མེད་རེད། དེ་ཡིན་དུས་བདེ་སྲུང་བཀའ་བློན་གྱིས་ཉི་མ་གཉིས་ཀྱི་ནང་ལ། ཐུག་འཕྲད་བྱུང་འདུག་ན་བྱུང་འདུག་དེ་ལ་ཐུག་འདུག་མའེ་ཕ་ཡར་གྱི་མགྲོན་ཁང་འདི་ནི་མི་ཏྲ་འདི་ནི་འདི་ར། ཟ་ཁང་འདི་ནང་ལ་མའེ་ཕ་ཡར་མགྲོན་ཁང་ཆེན་པོ་རེད་ད་གངས་ཅན་སྐྱིད་གཤོངས་ལས་ཆེ་གི་རེད། འདི་ནར། དེ་ལ་ཐུག་འདུག་ཁང་པ་འདི་ནར་ཐུག་འདུག་མི་དེ་དང་འདུག་བྱེད་དོ་ཡང་མིན་ན་ང་ཡར་འགྲོ་ཁོ་མར་ཡོང་འདུག་ཐུག་འདུག། ཚང་མ་ཁུངས་སྐྱེལ་དགོས་རེད་ཁུངས་མ་སྐྱེལ་ན་ཁྱོད་རང་འགྲོ་རན་དེ་ཡོད་ཟིག་ད། ཨ་ནི་མགྱོགས་ན་དགའ་གི་རེད་མ་གཏོགས་གི། ད་ཁོ། བཤད་དགོས་ཡ་ཚང་མ་བཤད་ཡོད་ཞུ་དགོས་ཡ་ཚང་མ་ཞུས་ཡོད་གུས་གུས་ཞུམ་ཞུམ་བྱས་ནས་ཞུས་ཡོད། གནས་ཚུལ་དེ་ཚོ་ཚང་མ་ད་རྣམ་པ་ཚོ་ང་ཚོ་ནང་ལ། མཐོ་སར་བཤད་མཁན་ཡོད་རེད་དམའ་སར་བཤད་མཁན་ཡོད་རེད་བཞག་ཡ་མེད་རེད་བདེ་སྲུང་བཀའ་བློན་བརྗེ་དགོས་རེད་ཟེར་མཁན་མང་པོ་བྱུང་སོང་དེ་ཡིན་ན་ཁོ་རང་ཚོ་གིས་ང་ལ་བརྒྱུད་རིམ་དེ་བི་རན་ལ་ངས་གུས་ཞབས་ཆ་ཚང་བྱས་ཆེ་མཐོང་ཆ་ཚང་ཕུལ། ཁོ་རང་ཚོ་གིས་གང་གསུངས་པ་དེ་ནང་བཞིན་བྱས་ནས་ངས་ཡང་སྙན་སེང་ཞུས་ཡོད་དེ་རེད། དེ་ནང་བཞིན་ཧི་མ་ཅལ་གྱི་ཨང་གྲངས་ལབ་ཡ་དེ། ད་ལྟ་དེ་ལ་ཡང། བཤད་ཀྱི་འདུག་ཨ། བདེ་སྲུང་ལས་ཁང་གིས་ང་ལ་ཚིག་གཅིག་ལབ་མ་སོང་ད་ད་ལྟ་བར་དུ། ཧི་མ་ཅལ་གྱི་ཨང་གྲངས་ཅན་གྱི་མོ་ཏྲ་ཅིག་དེར་སླེབས་འདུག་ལབ་ཡ་དེ། ཡང་ག་བ་ནས་སླེབས་པ་རེད། བདེ་སྲུང་བཀའ་བློན་གྱིས་གྲོས་ཚོགས་ནང་ལ་བཤད་མ་སོང། ཨོ་དེ་འདྲས་བྱས་དུས། དོན་དག་བདེ་སྲུང་བཀའ་བློན་རང་གིས། སོང་འདུག་ན་འདུག་མི་འདུག་ན་མི་འདུག་ལབ་ཡ་ཐག་ཆོད་པ་བྱེད། རྒྱ་གར་གསང་བའི་ལས་ཁུངས་འགྲོ་དགོས་ན་འདྲ་ཆེད་དུ་ཞིབ་འཇུག་ཚོགས་ཆུང་འགྲོ་དགོས་ན་འདྲ་མི་ཕར་ཡར་འགྲོ་ནས། ཉིན། སྤྱི་ཟླ་བདུན་པའི་ཚེས་པ་དྲུག་ཉིན་གུང་ཆུ་ཚོད་བཅུ་གཉིས་ཕྱེད་ཀ་ནས་ཆུ་ཚོད་གསུམ་པ་བར་གྱི་གནས་སྟངས་ཀྱི་ཆ་ཚང་ཞིབ་འཇུག་བྱས་ནས་ཁྲ་ལམ་མེར་སྤྲད་མ་ཡོང་ན་ཁྱེད་རང་མར་འགྲོ་དགོས་རེད་ཟེར་དེ་ཞུ་ཡ་ཡིན། སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས།
ལྟ། ནོར་འཁྲུལ་ཡོད་ན་ཐེར་འདོན་བྱེད་དགོས་རེད། གལ་སྲིད་ཐེར་འདོན་བྱས་ནས་ནོར་འཁྲུལ་ཡོད་ན་སུ་གཅིག་གིས་སྲུང་སྐྱོབ་བྱེད་ཀྱི་མ་རེད། ཡིན་ན་ཡང་ནོར་འཁྲུལ་སྐྱོན་འཛུགས་བྱེད་ས་ཀྱི་དོ་བདག་དེ་ལ་དེ་ལྟ་བུའི་ནོར་འཁྲུལ་ཡོད་པ་ཅིག་ལ་རྩ་བ་ཉིད་ནས་ཡིད་ཆེས་མེད་ད། དེ་འདྲའི་གི་ནོར་འཁྲུལ་བྱུང་ན་ང་ཚོ་ག་འདྲའི་སེ་གྲོས་ཚོགས་ཚོགས་ཐུབ་ཀྱི་རེད། དེ་ཡིན་ཙང། ད་རིང་འདིའི་ཐོག་ལ་ཡང་གསལ་བཤད་བྱེད་ཡག་ཡོད་ན་བྱེད་དགོས་ཀྱི་རེད། ག་རེ་བཤད་ཡོད་ན་སུ་ལ་བཤད་ཡོད་ན་བཤད་དགོས་རེད་མ་གཏོགས་སྡིགས་ར་འདྲ་ཅིག་བསྐུར་ནས་ཨ་ནི་ང་ཚོ་གཅིག་ཞུགས་ཅིག་བྱེད་ཀྱི་ཡིན་མདོག་མདོག་བྱེད་ན་སུ་གཅིག་གིས་ཁེག་མ་རེད་དཱ། དེ་ཡིན་ཙང་ད་རིང་གསལ་བོ་ཞུ་ཡ་ཅིག་ལ་གནད་དོན་འདི་གཙང་མ་ཅིག་མ་ཆགས་ཀྱི་བར་དུ། ད་རིང་གི་གྲོས་ཚོགས་འདི་རྩ་བ་ཉིད་ནས་ལས་རིམ་གཞན་དག་གི་ཐོག་ལ་འགྲོ་ཐུབ་ཀྱི་མ་རེད་ལ་འགྲོ་འདོད་རྩ་བ་ཉིད་ནས་མེད་ཞུ་ཡ་ཡིན། ད་ལྟ། བཙན་བྱོལ་གྱི་དྲ་ལམ་ཁག་ལས་རེ་ཟུང་གཅིག་བཀའ་མའི་གསང་སྟོང་ཆོས་བརྒྱུད་ཚོ་ལ་ལྟ་སྟངས་དེ་ལ་བརྟེན་ནས་ཕྱག་བཞི་བྲིས་ཡོད་རེ་དང་འདོད་ཚུལ་སྐད་རིམ་པ་ཁོ་ཚོའི་ཆོས་བརྒྱུད་རིམ་པ་བྲིས་ཡོད་རེད། ཕ་མེས་ཡང་མེས་ནས་དད་པའི་དང་པོ་བོན་པོ་ལ་འགོ་ཚུགས་ཨ་ནི་ཆོས་བརྒྱུད་འདི་རེད་ཅེས་ནས། ལོ་ལྔ་ཡི་རིང་ལས་ཡ་ཆོས་བརྒྱུད་དེ་ཚོ་ལ་ལྟ་སྟངས་ཅིག་ད་ང་ཚོས་དོན་མ་དཔེ་ཐོ་ཤེས་མི་འདུག་བཤད་ན་ནི་ང་ཚོས་དྲང་པོ་མེད་ཨང། ད་འཛམ་བུ་གླིང་ལ་དེ་འདྲའི་བྱེད་སྒོའི་ཐོག་སྤེལ་ནས་རྒྱ་ནག་གཙོས་པའི་འཛམ་བུ་གླིང་ནང་ལོགས་ལ་རང་ཉིད་ཀྱི་བླ་མ་ཁི་སཱ་ཏི་ལི་ཡཱ་མ་ཉེན་ཁ་ཡོད་དེ་འདྲས་བྱས་ནས་གནས་ཡུལ་ནང་ལ་འདུག་པ། ཨ་རི་ལ་བྱུང་གི་འདུག་པ་རྒྱ་ནག་བྱུང་གི་འདུག་པ། ད་ཐིག་གི་ནང་ཚད་དེ་ཆབ་སྲིད་དེ་ང་ཚོ་བཙན་བྱོལ་སྒྲིག་འཛུགས་ལ་འཁྲབ་ཡོང་གི་ཡོད་རེད་ད་དེ་བྱས་དུས་དེ་ཁ་གསལ་པོ་གཅིག་ཁ་གསལ་པོ་ག་དུས་ཆགས་པ་ཡིན་ན་དོ་བདག་དེ་འབྲུ་ཡོད་པའི་ཨོང་དང་བཏང་ན་དུས་གསུམ་བཀའ་བློན་ལས་བསྟོད་བསྔགས་དེ་ཉིད་ནས་བཏང་མྱོང།

ཡང་ཁ་ཤས་ཀྱིས་ཕར་དེ་ཕར་ཆོས་བརྒྱུད་ལ་ཕར་སྦྱར་བྱས་ཅིང། གཅིག་ཆོས་བརྒྱུད་དེ་འདྲས་ནི་གཅིག་ལས་འགུལ་ཅིག་ཡོད་པ་སྲིད་དགོས། དེ་འདྲའི་རྣམ་པ་སྟོན་པས་ན་ཏག་ཏག་དེ་གི་ཡོད་མ་རེད། ད་ང་ཚོས་འདི་ད་ལྟའི་གནད་དོན་འདི་རྩ་དོན་དང་འབྲེལ་བ་ཆགས་བསྡད་ཡོད་རེད། རྒྱ་མི་གི་དམར་གཞུང་འདི་གི་སྲིད་བྱུས་ཅིག་དང་འབྲེལ་བ་ཆགས་ཅིང་ང་ཚོས་ད་ལྟ་འདི་ར་བ་ནང་ལ་ཡང་འཛུལ་འདུག་འཛུལ་མི་འདུག་ཟེར་བའི་གནས་སྟངས་ཤིག་ཆགས་བསྡད་ཡོད་རེད། དེ་ཡིན་དུས་ཚང་མས་གིས་ཐུགས་ཁུར་ཆེན་པོ་ཅིག་བཞེས་བྱས་ནས། དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་གཙང་མ་མ་བྱུང་བར་དུ་ག་རེ་དེ་ལས་དོན་དེ་འགྲོ་ཐུབ་ཀྱི་མ་རེད་ལ། ཨ་ནི་གལ་སྲིད་དེ་གཙང་མ་མ་ཆགས་པས་ན་དེ་གྲོས་ཚོགས་ར་བའི་ནང་ལ་ང་ཚོ་མུ་མཐུད་ནས་ཆ་ཤས་ལེན་ཐུབ་ཡག་གང་ཡང་ཡོད་མ་རེད། དེ་ཡིན་དུས་ག་ལ་ང་རའི་བསམ་ཚུལ་དེ་འདྲ་ཅིག་ཡིན་ཨ་ནི་ད་ལྟ་ད་ལྟའི་ཆར་རེད་ད་ལྟ་རྣམ་པ་ཚོས་བཀའ་མོལ་གནང་གི་རེད་ཨ་ནི་དེ་ལ་ཡང་ཉན་གྱི་ཡིན། གལ་སྲིད་དེ་གཙང་མ་ཅིག་མ་ཆགས་བར་དུ་ང་ཚོ་དེ་ཆ་ཤས་ལེན་ཐུབ་ཀྱི་མ་རེད་ཞུ་ཡག་ཡིན། བོན་སོགས་ཚུར་ཤོག། ད་སྤྱི་འཐུས་ཚང་མས་མཁྱེན་གྱི་རེད་དོ་བདག་སྤྱི་འཐུས་ཡས་མཁྱེན་གྱི་རེད་རྙོག་གྲ་བཟོ་མཁན་རེད་བ་རྙོག་གྲ་བསླང་མཁན་གཙོ་བོ་སུ་རེད་དོ་བདག་ཁོ་རང་རེད་འདི་ཤིང་བ་ཆེ་བོ་རེད་འདི་ཞུ་ཡ་ཡིན་ད་ག་ནང་བཞིན་གྲོས་ཚོགས་ནང་སྡིག་ར་བསྐུལ་ཡ་འདི་སུ་གཅིག་གི་འགྲོ་གི་མ་རེད་དོ་བདག་ཁོ་རང་ལ་ཡང་འགྲོ་གི་མ་རེད་ང་ཚོ་ལ་ཡང་འགྲོ་གི་མ་རེད་འདི་གསལ་པོ་ཅིག་བཟོ་ཡ་གཅིག་གི་ཡིན་ད་ག་ནང་བཞིན་ད་ངས་ཞུ་ཡ་ལ་ད་རེས་གནས་སྟངས་འདི་དེ་སྔོན་ནས་ཞུས་པ་ཡིན་གཙང་མ་མ་ཆགས་བར་དུ་ལས་རིམ་གཞན་པ་དེ་སྔོན་ནས་སྤྱི་འཐུས་ཁ་ཅིག་གིས་གསུངས་སོང་འགྲོ་ཐུབ་མ་རེད་ལབ་ང་ང་ཚོ་ཡིན་ནས་འདི་འདི་ཐོག་ལ་འགྲོ་གི་མེད་འགྲོ་བ་ཡིན་ན་ཆ་ཤས་ལེན་གྱི་མེད་འདི་ཞུ་ཡ་ཡིན། ད་ག་ནང་བཞིན་གཙང་མ་བཟོ་མ་ཐུབ་པ་ཡིན་ན་དོ་བདག་སྤྱི་འཐུས་དང་བདེ་སྲུང་བཀའ་བློན་གཉིས་ཀྱིས་དགོངས་པ་ཞུ་དགོས་ཀྱི་རེད་མ་གཏོགས་དོན་དག་མེད་ས་མི་དཀར་པོ་ལ་ཞྭ་མོ་ནག་པོ་ད་ག་སེ་གཡོག་ཡ་གི་འབད་བརྩོན་བྱེད་པ་དེ་ལ་རྩ་བ་ཉིད་འགྲིག་གི་མ་རེད་བདེ་སྲུང་གི་འགན་ཡག་པོ་ཁུར་མ་ཐུབ་པའི་ཐོག་ནས་དགོངས་པ་ཞུ་དགོས་རེད་འདི་ཞུ་ཡ་ཡིན། ནག་ཉེས་བཙུགས་མཁན་དེ་གིས་དཔང་རྟགས་འཁྱེར་སླེབས་དགོས་ཀྱི་རེད་ནག་ཉེས་སྤྱི་འཐུས་ད་ག་རང་ལ་ཞུ་བ་ཡིན་དེ་མེད་ན་འགན་མ་ཁུར་བའི་བཀའ་མོལ་རེད་ད་རིང་ཡང་ད་ག་ནང་བཞིན་ཆགས་བསྡད་ཀྱི་འདུག་བ།

སུ་ལ་བཙུགས་དགོས་ན་བཙུགས་རོགས་བྱས། ཡིན་པ་ཡིན་ན་ཡང་ང་རང་ཚོ་ལ་མཚན་ལྡན་ཅིག་ཁུངས་དང་ལུང་ཚང་མ་སྟོན་སྟོན་རོགས་བྱས། ང་རང་ཚོ་དཔང་རྟགས་དགོས་འདུག་དཔང་རྟགས་ཡོད་ན་སྟོན་རོགས་བྱས་ཞེས་མ་གཏོགས་ང་རང་ཚོ་གྲོས་ཚོགས་ཚང་མ་འཕྲོ་བརླག་གཏོང་གི་འདུག་གྲོས་ཚོགས་འདི་གཅིག་པོ་མ་ཡིན་པ་ཕྱི་ལོགས་ལ་ང་རང་ཚོ་བོད་པ་ཚང་མ་ང་ཚོ་ད་དེ་ནས་ཚང་མ་ད་དངོས་གནས་ཀྱིས་དཀྲུག་གི་འདུག་ལབ་འདི་ཞུ་ཡ་ཡིན།
སྤྱི་འཐུས་དགེ་བཤེས་ལྷ་རམས་པ་ཨ་ཕྲུག་ཚེ་བརྟན་ལགས།
བཤད་སྟངས་བྱས་པ་ཡིན་ན། རྒྱ་གི་དྲི་མ་ཕོག་སྟེ་ངས་ཟུར་ལབ་དགོས། ཡང་ན། ལམ་བཟང་དེ་འབྲེལ་བ་ཆགས་ཀྱི་འདུག་ཡང་ན་ལམ་ངན་དེ་འབྲེལ་བ་ཆགས་ཀྱི་འདུག་འགན་འཁྱེར་དགོས་རེད། འགན་མ་འཁྱེར་བ་ན་རྩ་བ་ཉིད་ཡོང་གི་མ་རེད། ཡང་ན། གྲོས་ཚོགས་གར་ཤོག་གྲོས་ཚོགས་ར་བ་ཙམ་མ་ཡིན་པར་ང་ཚོ་སྤྱི་ཚོགས་དེ་དཀྲུག་ཡ་གི་འབད་བརྩོན་བྱེད་ཀྱི་འདུག་དམིགས་ཡུལ་ངེས་ཅན་ག་རེ་ཟིན་དགོས་རེད། ད་ལྟ་ཁོ་རང་ནས་རྙོག་དྲ་གང་བསྡད་ཡོད་རེད་ད་དུང་རྙོག་དྲ་གསར་བ་ག་ཅིག་གནང་དགོས་རེད། ག་རེ་དགོས་རེད་གང་ཟག་དེ་ལ། ག་རེ་དགོས་རེད་དེ་ལ་རྒྱབ་རྩ་བྱེད་མཁན་དེ་ཚོ་ལ་ཡ། དགོངས་པ་བཞེས་རོགས་གནང། གནས་ཚུལ་དེ་གཙང་མ་མ་ཆགས་པ་ན་འགྲིག་གི་མི་འདུག་ད་ཅི་དོ་བདག་གསུངས་པ་ནང་བཞིན་རེད།

ད་ག་རང་ལ་ཡང་ཐག་ཆོད་པ་ཅིག་གནང་ཡོད་ན་ཡག་པོ་འདུག་བསམ་གི་འདུག་ད་དེ་ཡས་མེད་པ་བྱས་ནས་མཛད་དཀའ་ཡོད་པ་བྱས་ནས་དུས་ཚོད་འགོར་ཞིག་དགོས་ཀྱི་ཡོད་པ་ཅིག་ཡིན་པས་ན་ནས་ཨ་དུས་ཚོད་ག་ཚད་ཅིག་འགོར་གི་ཡོད་ན་ཁོ་ཕར་འགྱངས་གནང་ཕར་འགྱངས་དེ་ཡི་རིང་ལ་ཡང་ཨ་ང་ཚོ་ལས་རིམ་འགྲོ་ཐུབ་གི་འདུག་དང་མི་འདུག་དེ་ཡི་དཔལ་ལྡན་ཚོགས་གཙོ་གཉིས་ཀྱིས་བཀའ་མོལ་ཅིག་གནང་ནས་ཕལ་ཆེར་ཐུགས་ཐག་ཅིག་བཅད་བཞག་པས་ནས་ཨ་གོ་མ་འགྲིག་ཡོད་མ་རེད་བསམ་འདུག་བྱས་ཙང་ད་ལྟ་ག་རེ་ཡིན་ནས་མེད་ནས་ད་རིང་གི་གྲོས་ཚོགས་འདིས

ལུང་པ་འཕྲོག་མཁན། དེ་གི་གཞུང་གི་གཞུང་ཚབ་ཀྱི་མིང་དང་བཅས་པ་གསུངས་ཡོང་འདུག་པ་ས་གནས་དང་བཅས་པ། ཐུག་ཡོད་པའི་གི་གནས་ཚུལ་དེ་ང་རང་ཚོ་བདེ་སྲུང་ལས་ཁུངས་གི་ལས་བྱེད་ཀྱིས་ཕར་ཕྱིན་བྱས་ཞིབ་འཇུག་བྱས་ཀྱི་གནས་ཚུལ་བྱུང་བ་རེད་ཟེར་ངས་གོ་མ་སོང་ངས་གསུང་གོ་སྟངས་བྱས་པས་ན། དཔལ་ལྡན་བདེ་སྲུང་བཀའ་བློན་གི་བཀའ་མོལ་གསུང་སྟངས་བྱས་པས་ན་འབྲེལ་ཡོད་ཚན་པ་ཁག་ཁ་ཤས་ཤིག་ཉན་སྲིད་དེ། གནས་ཚུལ་འདི་ཚབས་ཆེན་པོ་ཡིན་པ་དང་ང་རང་ཚོ་ལ

ས་མཚམས་ལ་དམག་དྲངས་ནས་ཁ་གཏད་མི། དེ་གི་གཞུང་གི་མི་སྣ་ཞིག་ང་རང་ཚོ་མི་ཐུག་ཡོད་མེད་ཀྱི་དོགས་གཞིའི་གནས་ཚུལ་ཞིག་བདེ་སྲུང་སྐོར་ལ་བདེ་སྲུང་ལྷན་ཁང་ལ་བྱུང་ཡོད་ས་རེད། དེ་ཚོའི་མཚམས་པ་ལ་ཁ་སང་སྐྱོན་འཛུགས་ཡོད་སའི་ངོས་ནས་དཔལ་ལྡན་བདེ་སྲུང་ལས་ཁུངས་གི་མཚན་དེ་ལས་ཁུངས་འདི་གྲོས་ཚོགས་ནང་དུ་བྲིས་ཡོང་བ་རེད། ཡིན་ནའང།

ཧ་ལམ་ཐུག་ཡོད་ས་རེད། ཐུག་དུ་བ་རྡོག་རྡོག་མ་དེ་ཡང་ཐུག་དུ་བས་སོང་མ་སོང། དེ་འདྲ་སོང་ཙང་ངས་དེ་ན་ད་ལྟ་ཞིབ་འཇུག་བྱས་ཚར་མེད་ན་ང་ཚོ་ཞིབ་འཇུག་འགྲོ་བཞིན་པ་ཡིན་ཟིན་བཀའ་མོལ་ཅིག་གསུངས་བཞག་པ་ཡིན་ན་ཨ་ནི་ང་ཚོ་ཚོགས་སོ་ཚོགས་བྱས་ནས་ལས་དོན་འདི་གང་ལ་ཐག་གཅོད་བྱས་ལ་ཕྱག་བྲིས་བྱེད་ཚུལ་བྱས་ནས་དགོན་པ་ཞིག་ལ་ཐུག་གང་སོང་ས་རེད། གལ་སྲིད་ཚར་མེད་པས་ན་ད་ལྟ་མཇུག་སྡོམ་གྱི་བཀའ་མོལ་མ་གསུང་ད་ལྟ་ང་ཚོ་དུས་ཚོད་སྟེར་རོགས་གྱིས་གསུངས་པས་ན་ཨ་ནི་ང་ཚོ་སྤྱི་ཚུལ་ཚུལ་ན་འདི་ཆབ་སྲིད་ཀྱི་ངོ་བོ་དང་སྤྱི་ཚོགས་དཀྲུག་རྐྱེན་ལ་མ་སྦྱོར་རོགས་གྱིས་ཐུགས་རྗེ་གནང། དེ་དང་མཉམ་དུ་ད་རིང་བགྲོ་གླེང་གནང་རོགས་ལ། གནས་སྟངས་ད་གནད་དོན་དང་གཙོ་བོ་དེ་ཚང་མས་མཁྱེན་གསལ་རེད་ར་ཡིན་ནའི་གནད་དོན་གཙོ་བོ་དེ་ཟུར་ལ་བཞག་ནས་གནད་དོན་མང་པོ་ཞིག་སྒང་སྐད་ཆ་བཤད་ག་ན་ན་གནད་དོན་གཅིག་གར་ཞུས་སོང་ན་དེ་གྲོས་ཚོགས་ནང་འཁྱེར་ཡོང་མཁན་དེ་སུ་རེད་དེ་འདྲས་ཀྱི་དྲི་བ་ཅིག་སླེབས་སོང་ར་དེ་ཕྱོགས་གཅིག་ནས་གནད་དོན་དེ་ཡང་ཁ་ཤས་ཀྱིས་གལ་ཆུང་དཔེ་མཐོང་ཡིན་གྱི་རེད་ར་ཡིན་ནའི་ཕྱོགས་གཅིག་ནས་གྲོས་ཚོགས་ནང་ལོགས་ལ་པ་འདི་ཚོ་ཆོག Parliament Privilege ཡོད་རེད་དེ་འདི་སྒང་ལ་བཤད་ཀྱི་གོ་སྐབས་ཡོད་རེད་ལན་རྒྱག་མཁན་དེ་གྲོས་ཚོགས་འདི་ར་བ་རང་ནང་ཞུས་དེ་མ་ཟད་ལོ་གཉིས་དང་ཕྱེད་ཀ་གྲོས་ཚོགས་འདི་ནང་ལ་བསྡད་བའི་སྐབས་ལ་མི་ནག་པོ་མང་པོ་དཔེ་བཟོས་མི་ཕྱི་ལོགས་འདི་གྲོས་ཚོགས་ནང་ལན་རྒྱབ་མ་ཐུབ་མཁན་མང་པོ་ཅིག་སྒང་ལ་མིང་མིང་ནས་འབོད་ནས་ཞུས་སོང་དེ་འགྲེལ་བཤད་མང་པོ་ཅིག་རྒྱབ་སོང་རྒྱག་མཁན་དེ་ཚོ་ནང་ལོགས་ནས་བཀུར་འོས་སྤྱི་འཐུས་མང་པོ་ཅིག་གིས་གསུངས་དེ་དུས་སྐབས་ལ་ང་ཚོ་ཚང་མས་ཨ་འདི་བྱས་ཡོད་མ་རེད་མི་ནག་པོ་བཟོས་ན་འགྲིག་གི་མ་རེད་སུ་གང་ཅིག་གསུང་གི་མི་འདུག